མ་ཡིན་པར་ཐལ་ཚེས་གཅིག་གི་སྐད་ཅིག་མ་གཅིག་གི་ཡུན་ཚད་གཅིག་ནས་ལོ་ཧ་གཉིས་པ་ལ་སླེབས་པ་དེའི་ཚེ་ན་ཞག་མ་སུམ་བརྒྱ་དྲུག་ཅུའི་བདག་ཉིད་ཅན་གྱི་ལོ་དེ་མེད་པའི་ཕྱིར་རོ། མ་ཡིན་པར་ཐལ་དེའི་ཚེ་ན་ཞག་མ་སུམ་བརྒྱ་དྲུག་ཅུའི་བདག་ཉིད་ཅན་ལོ་མེད་པའི་ཕྱིར། མ་ཡིན་པར་ཐལ་དེའི་ཚེ་ན་ཞག་མ་ལྔ་བརྒྱ་སུམ་བརྒྱ་ལྔ་བཅུ་ང་དགུ་དང་དག་ཆུ་ཚོད་གཅིག་སྟེ་ད་ག་རེ་ཆུ་ཚོད་གཅིག་སྟེ་གང་ཕྱིར་ཁོ་ལ་ཚང་ལ་མི་ཚང་ལ་ཅི་མ་ཚང་མེད་པའི་ཕྱིར་མ་ཚང་ཚང་མེད་པའི་ཕྱིར། ཁོ་ནི་གཅིག་དང་མ་ཚང་ཁོ་ནི་དུས་ཚོད་གཅིག་ཡོད་ཚང་ཡིན་པའི་ཕྱིར།

ག་རེ་མ་རེད། ཆ་ཤས་སྐད་ཆ་མི་འདུག་དེ་འདྲའི་ལོ་དེ་ཆོས་ཅན་ཞིག་དེ་འདྲའི་ལོ་དེ་དང་ཞག་མ་གཅིག་པོ་དེ་གཉིས་པོ་དེ་ལ་ཡུན་རིང་ཐུང་གི་ཁྱད་པར་རྩ་ནས་མེད་པའི་ཕྱིར། ཡུན་རིང་ཐུང་གི་ཁྱད་པར་མེད་པ་ཡིན་པར་ཐལ་ཁོ་གནས་པའི་ཡུན་དེ་ལ་ཆུ་ཚོད་ཉི་ཤུ་རྩ་བཞི་ལས་མེད་པའི་ཕྱིར།